ད་འདི། ཚིག་འདི་ནུས་པ་ཆེན་པོ་འདུག། རང་གི་འཁྲུལ་པ་རང་གིས་མ་བརྟགས་ན་ཆོས་པའི་གཟུགས་ཀྱི་ཆོས་མིན་བྱེད་སྲིད་པས། མི་ཚོས་དཔེ་རྩ་ཆེན་པོ་རེད་ཟེར་བ་ཞིག་ལ་སོ་སོའི་ཅི་དགོས་རོགས་ཞིག་ཡིན་བསམ་ནས་དྲན་བསྡད་ཡག་གི་ཉེན་ཁ་ཡོད་ད་ད་འདི་དངོས་གནས་རེད། རང་གི་འཁྲུལ་པ་རང་གིས་མ་བརྟགས་ན་ཆོས་པའི་གཟུགས་ཀྱིས་ཆོས་མིན་བྱེད་སྲིད་པས་དེ་ཕྱིར་རྒྱུན་དུ་རང་གི་འཁྲུལ་པ་ལ་བརྟགས་ནས་སྤོང་བ་རྒྱལ་སྲས་ལག་ལེན། ཉོན་མོངས་དབང་གིས་རྒྱལ་སྲས་གཞན་དག་གི་ཉེས་པ་གླེང་ན་བདག་ཉིད་ཉམས་འགྱུར་བས་ཐེག་པ་ཆེ་ལ་ཞུགས་པའི་གང་ཟག་གི་ཉེས་པ་མི་སྨྲ་རྒྱལ་སྲས་ལག་ལེན་ཡིན། རྙེད་བཀུར་དབང་གིས་ཕན་ཚུན་རྩོད་འགྱུར་ཞིང་ཐོས་བསམ་སྒོམ་པའི་བྱ་བ་ཉམས་འགྱུར་བས་མཛའ་བཤེས་ཁྱིམ་དང་སྦྱིན་བདག་ཁྱིམ་རྣམས་ལ་ཆགས་པ་སྤོང་བ་རྒྱལ་སྲས་ལག་ལེན་ཡིན། རྩུབ་མོའི་ཚིག་གིས་གཞན་སེམས་འཁྲུག་འགྱུར་ཞིང་ད་ཚིག་རྩུབ་པོ་ངང། འོ་ད་ཞི་བ་ལྷས་སྤྱོད་འཇུག་ནང་ལ་ཡོད་པས་ན་ཤེས་རིག་སུ་ཐུག་པ་ཡིན་ནི་པས་འཛུམ་གྱིས་བསུས། ཨེ་ནི་པས་ངག་འཇམ་པོ་བྱས། ཞེས་ནི་བྱེད་དགོས་རེད་གསུངས་འདུག་ད་ལྟ་དེ་རེད། འོ་ད་ང་རང་ཚོས་དེ་ཚིག་རྩུབ་པོ་བཤད་ནས་བྱས་པ་ཡིན་ན། རྩུབ་མོའི་ཚིག་གིས་གཞན་སེམས་འཁྲུག་འགྱུར་ཞིང་རྒྱལ་བའི་སྲས་ཀྱི་སྤྱོད་པ་ཉམས་འགྱུར་བས་དེ་ཕྱིར་གཞན་གྱི་ཡིད་དུ་མི་འོང་བའི་ཚིག་རྩུབ་སྤོང་བ་རྒྱལ་སྲས་ལག་ལེན་ཡིན། ཉོན་མོངས་གོམས་ན་གཉེན་པོས་བཟློག་དཀའ་བས་དྲན་ཤེས་སྐྱེས་བུས་གཉེན་པོའི་མཚོན་བཟུང་ནས་ཆགས་སོགས་ཉོན་མོངས་དང་པོ་སྐྱེས་མ་ཐག་འབུར་འཇོམས་བྱེད་པ་རྒྱལ་སྲས་ལག་ལེན་ཡིན། ད་ཉོན་མོངས་དང་ཧ་ཀ་ག་ད་ཡིན་ནི། ཅེས་ཨ་ད་པས་ན་ཨ་ད་བྱམས་པ་སྒོམ་པ་ཨེ་ནི་བྱམས་པ་སྒོམ་ནི་ཨེ་ནི་ཞེ་སྡང་འདི་གི་ཤུགས་ཆུང་གཏོང་ཡག་དེ་ག་ནང་བཞིན་གྱི་ཨེ་ནི།

ད་ལྟ་རྟེན་འབྲེལ་སྒོམ་ནི་ཟེར་ད་འདི་རེད་ད་གང་ལྟར་གཙོ་བོ་གཙོ་བོ་ཨེ་ནི་ཉོན་མོངས་ཁོ་པའི་གི་རྩད་བཅད་ནས་དཔེར་ན་ང་རང་ཚོའི་ལུས་ཀྱི་བདེ་ཐང་ཡོང་བ་ལ་ཡ། འདི། ལུས་ཀྱི་འབྱུང་བ་ག་འདྲ་འཁྲུགས་ནས་ཡོང་གི་འདུག་ག། ད་འདི་ཡི་འདི་བ་ཤེས་པ་བྱས་ནས་ཨེ་ནི་སྨན་བཅོས་བྱས་ནས་ལུས་པོའི་བདེ་ཐང་བཟོ་དགོས་རེད་པ། འོ་འདི་ནང་བཞིན་སེམས་དཀྲུག་མཁན་གྱི་ཉོན་མོངས་ཀྱི་རིགས་མི་འདྲ་བ་ཡོད་པ་ཡིན་དུས་ད་ནས་དེ་ཚོའི་བ་ཡ་ཞིབ་ཚགས་པོའི་ཐོག་ལ་ཡ། ཨེ་ནི་ཤེས་པ་བྱས་ནས་ཨེ་ནི།

ཉོན་མོངས་གོམས་ན་གཉེན་པོས་དྲན་ཤེས་སྐྱེས་བུས་གཉེན་པོའི་མཚོན་བཟུང་ནས། ཆགས་སོགས་ཉོན་མོངས་དང་པོ་སྐྱེས་མ་ཐག་འབུར་འཇོམས་བྱེད་པ་རྒྱལ་སྲས་ལག་ལེན་ཡིན་ཟེར་ཉོན་མོངས་ཉོན་མོངས་མེད་པར་གྱུར་ཅིག། ཅིག་ཉོན་མོངས་ཞི་བར་གྱུར་ཅིག་ཟེར་ལབ་བྱེད་པ་འདིས་ཕན་གྱི་ཡོད་མ་རེད་ག་ད། ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་གིས་ཉོན་མོངས་སྐྱེ་སྟངས་དང་དེའི་རྩ་བ་བདེན་འཛིན་གྱི་སྤྲོས་པས་བྱེད་ཀྱི་ཡོད་པ་འདི་ཡག་པོ་ཤེས་པ་བྱས་ནས། གཙོ་བོ་གཙོ་བོ་མཐར་གཏུགས་ཡིན་དུས་བདེན་འཛིན་ལ་བདག་གཉེན་པོ་བསྟེན་ཡང་དེ་རེད་ཤག་ད། མདོར་ན་གང་དུ་སྤྱོད་ལམ་ཅི་བྱེད་ཀྱང་རང་གི་སེམས་ཀྱི་གནས་སྐབས་ཅི་འདྲ་ཞིག་རྒྱུན་དུ་དྲན་དང་ཤེས་བཞིན་ལྡན་པ་ཡིས་གཞན་དོན་སྒྲུབ་པ་རྒྱལ་སྲས་ལག་ལེན་ཡིན། ལ་བདེ་བཞག་ཤོར་ན། གངས་རིའི་ར་བས་བསྐོར་བའི་ཞིང་ཁམས་སུ་ཕན་དང་བདེ་བ་མ་ལུས་འབྱུང་བའི་གནས་སྤྱན་རས་གཟིགས་དབང་བསྟན་འཛིན་རྒྱ་མཚོ་ཡི་ཞབས་པད་སྲིད་མཐའི་བར་དུ་བརྟན་གྱུར་ཅིག།